འབད་བརྩོན་བྱ་མིན་ལ་མ་ལྟོས་པར་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་མཁའ་རླུང་འབགས་བཙོག་ཚབས་ཆེར་ཡོད་པ་དེར་འགྱུར་བ་ཕྱིན་མེད་པ་དེ་ཡིས་མཁའ་རླུང་འབགས་བཙོག་གིས་འཕྲོད་བསྟེན་ལ་ཉེན་ཁ་བཟོས་པ་དེར་གཡོལ་རྒྱུར་ད་ལྟ་ཉུང་ཤས་ཡིན་ནའང་མང་པོ་ཞིག་ཡུལ་གྱི་ནུབ་ཕྱོགས་མཚོ་ཁའི་གྲོང་ཁྱེར་གོ་བ་ལ་གནས་སྤོས་བྱེད་ཀྱི་ཡོད་པ་དེ་ཡིས་འབགས་བཙོག་གི་གནས་སྤོ་བར་བརྗོད་པའི་མི་མང་པོ་འབྱོར་བཞིན་ཡོད་པ་རེད་འདུག། དེ་ཡང་འདི་གའི་གསར་འགོད་པ་ཨན་ཇི་ན་པ་ཤིར་ཇཱ་ཡིས་རྒྱལ་ས་ལྡི་ལི་ནས་ཐོན་རྒྱུའི་ཐག་གཅོད་བྱས་པའི་ཁྱིམ་ཚང་གཉིས་ལ་སྣེ་ཁྲིད་གནང་བའི་ནང་གྲོང་ཁྱེར་ལྡི་ལིའི་མཁའ་རླུང་འབགས་བཙོག་དེ་ཡིས་སྐབས་དེར་ཁོང་གི་ལོ་ན་གསུམ་ཡིན་པའི་བུ་མོ་ནད་པ་བཟོ་གི་ཡོད་པར་སོང Prashant Kalra ལོ་ལྔའི་གོང་ལྡི་ལི་ནས་ནུབ་ཕྱོགས་མཚོ་ཁའི་གྲོང་ཁྱེར Goa ལ་གནས་སྤོས་གནང་ཡོད་པ་དང་དེའི་གོང Kalra ལྡི་ལིའི་ཉེ་འདབས Gurugram ནང་གནས་སྡོད་གནང་གི་ཡོད་པ་རེད་འདུག།

བུ་མོའི་དབུགས་གཏོང་ལེན་བྱ་རྒྱུ་དང་དམིགས་བསལ་གྱི་འཕྲུལ་ཆས་བེད་སྤྱོད་བྱེད་དགོས་བྱུང་བའི་སྐབས་དེ་ནི་མཁའ་རླུང་གི་གནད་དོན་ཡིན་པ་ང་ཚོས་ཤེས་རྟོགས་བྱུང། བདུན་ཕྲག་ཁ་ཤས་རིང་གི་དུས་ཐུང་གུང་གསེང་ཆེད་ང་ཚོ་འདིར་ཡོང་བ་ཡིན། སྐབས་དེ་དུས་གློ་རྒྱབ་རྒྱུ་ཆ་ཚང་མེད་པ་ཆགས་སོང། དེ་དུས་ང་ཚོས་ལྡི་ལི་ནས་ཐོན་དགོས་ཡོད་པ་ཐག་གཅོད་བྱས་ཡོད་པའི་སྐོར་སཱ་ལིལ་པ་ཝ་ཡིས་འགྲེལ་བརྗོད་གནང་གི་ཡོད་པ་རེད།

འདི་ནི་འཕྲོད་བསྟེན་གྱི་དཀའ་ངལ་ཆེན་པོ་ཞིག་ཡིན་པ་དང་གང་ཡིན་བརྗོད་ན་གྲོང་ཁྱེར་འདིའི་ནང་ད་ཆ་མཁའ་རླུང་འབགས་བཙོག་གི་དུས་ཡུན་རིང་དུ་ཕྱིན་པ་དང་འབགས་བཙོག་ཆེན་པོ་ཡོད་པའི་ས་ཁུལ་ནང་དུས་ཡུན་རིང་པོ་བསྡད་པ་ཡིན་ན་དེ་ཡིས་ཚང་མའི་འཕྲོད་བསྟེན་ལ་གནོད་སྐྱོན་ཡོང་རྒྱུ་གསལ་པོ་ཡིན་པའི་སྐོར་ཨེམ་ཆི་སུ་རན་ཇིཏ་ཆེ་ཊར་ཇི་ཡིས་འགྲེལ་བརྗོད་གནང་གི་ཡོད་པ་རེད། ལྡི་ལི་མཁའ་རླུང་འབགས་བཙོག་ནས་ཐོན་རྒྱུའི་ཐབས་ཤེས་གནང་མཁན་གྲོང་ཁྱེར་དེ་རང་གི་སྡོད་ཁྱིམ་ཡིན་པ་བརྗོད་མཁན་ཚོར་ལས་སླ་པོ་ཞིག་མིན་པ་རེད།

ཡང་ཚོང་པ་ཡིན་པ་པྲ་ཤཱན་ཁལ་ར་ཡིས་གྲོགས་པོ་རྣམས་བཞག་ནས་ཐོན་རྒྱུ་དེ་ཧ་ཅང་ཁག་པོ་བྱུང་ཡིན་ནས་སྟབས་ལེགས་པ་ཞིག་ལ་ངའི་པ་ལགས་དང་ངའི་ཨ་ཅག་དེ་བཞིན་ནང་མི་ཕལ་ཆེ་བ་ང་ཚོ་མཉམ་གནས་སྤོས་བྱས་ཡོད་པ་དང་སྤྱི་ཚོགས་ཀྱི་ཆ་ནས་དེ་ནི་གོམས་འདྲིས་བྱ་རྒྱུ་ཡིན་པ་དང་གོ་བ་དེ་ཕྲན་བུ་ས་ཆ་མི་འདྲ་བ་ཡིན་པར་སོང་རིག་གཞུང་གི་ཆ་ནས་ཡང་གོམས་འདྲིས་བྱེད་དགོས་ཡོད་པའི་སྐོར་ཁལ་ར་ཡིས་འགྲེལ་བརྗོད་གནང་གི་ཡོད་པ་རེད། འོན་ཀྱང་ཁལ་ར་ཡིས་མུ་མཐུད་འགྲེལ་བརྗོད་གནང་ཡག་ལ་མི་ཚེ་དལ་པོའི་ངང་སྐྱེལ་བཞིན་པའི་འདོད་པའི་ཚོར་བ་ཞིག་སྤྲད་ཡོད་པའི་སྐོར་ཚོང་པ་ཁལ་ར་ཡིས་གསུངས་འདུག་འགྲུལ་འཁོར་དང་འགྲིམ་འགྲུལ་དེ་ཙམ་སྡུག་ཅག་མེད་པ་དང་ཡངས་ཤིང་རྒྱ་ཆེ་བ་དང་སྔོ་ལྗང་ཡོད་པ་མ་ཟད་མཚོ་ཁ་ཡོད་པ་དེ་ཡིས་མི་རྣམས་དགའ་སྐྱིད་བཟོ་གི་ཡོད་པའི་སྐོར་ཁལ་ར་ཡིས་འགྲེལ་བརྗོད་གནང་གི་ཡོད་པ་རེད། ས་ཕྱོགས་མི་འདྲ་བ་ནས་ལས་ཀ་བྱེད་ཆོག་རྒྱུའི་སྟབས་བདེ་གི་གོ་སྐབས་སྤྲད་པའི་ཏོག་དབྱིབས་ནད་དུག་གི་ཡོངས་ཁྱབ་རིམས་ནད་ནས་བཟུང་ལྡི་ལི་ནས་ཐོན་མཁན་གྱི་གྲངས་འབོར་ཇེ་མང་དུ་ཕྱིན་ཡོད་པ་རེད་འདུག། When I moved to Goa, I

ལྡི་ལི་ནས་གནས་སྤོས་བྱ་རྒྱུའི་གདམ་ག་དེ་མི་ཉུང་ཤས་ཤིག་ལ་མ་གཏོགས་མེད་པ་དང་ཡིན་ནས་རྒྱ་གར་གཞུང་གིས་ཕྱི་ལོ་ཉིས་སྟོང་བརྒྱ་མེད་བཞི་བཅུ་ཞེ་བདུན་གོང་ཡར་རྒྱས་ཅན་གྱི་རྒྱལ་ཁབ་ཞིག་ལ་བཟོ་རྒྱུའི་མངོན་འདོད་ཅན་གྱི་དམིགས་ཡུལ་ཡོད་པ་དེ་འགྲུབ་རྒྱུར་རྒྱ་གར་གྱི་གྲོང་ཁྱེར་ཆེ་ཁག་གཙང་མ་བཟོ་རྒྱུ་དེ་རྒྱལ་ཁབ་ཀྱི་གདོང་ལེན་ཆེ་ཤོས་ཤིག་ཡིན་པ་འཕེལ་རིམ་གྱི་གནས་ཚུལ་འདི་ཡིས་གསལ་སྟོན་བྱེད་ཀྱི་ཡོད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན།